RMIT ཡིས་བཏོན་པའི་སྙན་ཐོ་ཞིག་གི་ནང་ཨོ་སི་ཀྲི་ལི་ཡའི་ནང་ལས་མིའི་བཞི་ཆ་གཅིག་ཙམ་ལ་དགོས་མཁོའི་གློག་ཆས་ཀྱི་ཤེས་ཚད་ལེགས་པོ་མེད་པའི་གནས་ཚུལ་ཐོན་ཡོད་འདུག་དེ་ཡང Oxford Economics དང Snap Inc གཉིས་ཀྱིས་མཉམ་འབྲེལ་དུ་བཏོན་པའི་སྙན་ཐོ་ཞིག་ལ་ལྟར་ན་ཉིས་སྟོང་སུམ་ཅུ་ལོའི་བར

དེ་ཡང། ད་ཆ་ནད་ཡམས་ཀྱི་རྐྱེན་པས་ལོ་གཞོན་པ་རྣམས་ཀྱི་ཡོང་འབབ་ལ་བརྡབ་གསིག་ཆེ་ཤོས་བྱུང་ཡོད་ཀྱང། མ་འོངས་པར་ཁོ་ཚོའི་ལས་གནས་སུ་དགོས་མཁོ་ངེས་ཅན་ཡོད་པའི་གློག་ཆས་ཀྱི་ཤེས་ཚད་ལེགས་པོ་ཡོད་ན་ལམ་ལྷོང་ཡོང་ངེས་རེད། ཡང Flinders མཐོ་སློབ་ཀྱི་གསར་གཏོད་རིག་གནས་ཀྱི་སློབ་དཔོན Giselle Rampersad ལགས་ཀྱིས། གློག་ཆས་དང་འཕྲུལ་ལས་ཀྱི་ཤེས་ཚད་ནང Advanced Robotics དང།

Victoria མངའ་སྡེའི་གཞུང་གིས་ཤེས་ཡོན་དང་འབྲེལ་བའི་མངོན་སུམ་ལྟར་སྣང་བའི་འཕྲུལ་རིག་དང་འགུལ་གཟུགས་དཔེ་རིས། བཅོས་མའི་རིག་རྩལ་སོགས་ཀྱི་ཆེད་སྒོར་ས་ཡ་བརྒྱ་དང་ལྔ་བཅུ་ཙམ་མ་འཛུགས་གནང་ཡོད། འཕྲུལ་རིག་དེ་དག་བེད་སྤྱོད་བྱེད་པ་ལས་ལས་གནས་གོང་འཕེལ་ཡོང་བ་དང་སྒྱུ་རྩལ་དེ་དག་ལ་བརྟེན་ནས་ལས་གནས་སུ་གསར་གཏོད་ཀྱི་བློ་དང་དཀའ་ངལ་སེལ་ཐབས་ཀྱི་རྩལ་གོང་འཕེལ་ཡོང་ངེས་རེད་བསམ་གྱི་འདུག། འོན་ཀྱང་སློབ་དཔོན་རཱམ་པར་སཱཏ་ལགས་ཀྱིས་གཞོན་སྐྱེས་རྣམས་མ་འོངས་པའི་ལས་ཀའི་མདུན་ལམ་ཆེད་གྲ་སྒྲིག་དང་ད་ལྟའི་ཤེས་ཡོན་སྒྲོམ་གཞིའི་བར་མཐུན་གྱི་མེད་པར་འགྲེལ་བརྗོད་གནང་དོན། More efficiently needed to build the། ང་ཚོའི་སློབ་ཆུང་དང་སློབ་འབྲིང་གི་སློབ་མ་རྣམས་ལ་ཚན་རིག་དང་འཕྲུལ་ལས། རྩིས་སོགས་ཀྱི་ཐོག་ནུས་ཤུགས་སྤུངས་ནས་མ་འོངས་པར་དགོས་མཁོ་ཡོད་ཀྱང་འདང་ངེས་མེད་པའི་ལས་རིགས་འཕྲུལ་ལས་རིག་པ་དང་དྲ་རྒྱའི་བདེ་སྲུང། གློག་ཀླད་རིག་པ་སོགས་ཀྱི་ནང་ལས་ཀ་བྱེད་མཁན་སློབ་ཕྲུག་གང་མང་ཞིག་ཡོང་ཐབས་བྱེད་དགོས། ཡང Queensland མངའ་སྡེ་ན་ཡོད་པའི་འཕྲུལ་གློག་ཨིན་ཇི་ནེར་ཁ་སོན་ཁ་ལ་ར་ལགས་ཀྱིས་གཞོན་སྐྱེས་རྣམས་ཀྱིས་འཕྲུལ་ཆས་ལ་ལས་ཀ་ཤོར་བར་སེམས་ཁུར་བྱེད་པ་ལས་དེ་གོ་སྐབས་ཤིག་ཏུ་བརྩིས་ནས་འཕྲུལ་ལས་ཀྱི་སྡེ་ཚན་ནང་རང་ཉིད་ཀྱི་རྩལ་བེད་སྤྱོད་བྱེད་ཐབས་གནང་དགོས་པ་ནན་སྐུལ་གནང་དོན།

ཡང་སློབ་དཔོན་རཱམ་པར་སཱད་ལགས་ཀྱིས། ངེས་རྟོགས་ཀྱི་ནུས་རྩལ་དང་དཔྱད་ཞིབ་ཀྱི་བསམ་བློ། ཤེས་འདོད་ཀྱི་བློ། བསྟུན་འགྱུར་གྱི་རང་བཞིན། གསར་གཏོད་ཀྱི་བློ་སོགས་ཡོད་ཚེ་རང་འགུལ་གྱི་བཀོལ་སྤྱོད་ཇེ་མང་དུ་འགྲོ་ཡང་འཚོ་གནས་ཐུབ་པ་དང་རྩལ་རྣམས་རྒྱུན་འཛིན་ཐུབ་པ་ཡོང་ངེས་རེད་ཅེས་ཁོང་གིས་གསུངས་དོན། These skills are vital to determine the appropriate། རྩལ་དེ་དག་བརྒྱུད། གནས་སྟངས་གང་ཞིག་གི་འོག་རང་འགུལ་གྱི་འཕྲུལ་ལས་ལ་བརྟེན་དགོས་པ་དང། ཡང་གནས་སྟངས་གང་ཞིག་གི་འོག་མི་རང་གིས་ལས་ཀ་བྱས་ན་ནུས་པ་ཆེ་བ་ཡོད་པ་སོགས་དབྱེ་བ་ཕྱེ་ཐུབ་པར་ཕན་ཐོགས་ཡོད། ཁཱ་སུན་ཁཱ་ལཱ་ར་ལགས་ཀྱིས Life Engineers Australia ཞེས་པའི་ཁེ་མེད་ཚོགས་པ་ཞིག་དབུ་བརྙེས་ཡོད་པ་དང་ཚོགས་པ་དེས་སྤྱི་ཚོགས་ནང་ནུས་པ་ཆུང་བའི་མི་རྣམས་ལ་ཤེས་ཡོན་གནས་ཚད་དང་ལས་ཀའི་མདུན་ལམ་ཡག་པོ་ཡོང་བར་རོགས་སྐྱོར་བསྐྲུན་གྱི་ཡོད་འདུག་ཁོང་གིས་རིག་གཞུང་དང་སྐད་རིགས་སྣ་འཛོམས་པའི་གཞིས་སྤོ་བ་མང་དག་ཅིག

དེ་ཡང་ཀ་སུན་ཀ་ལ་ར་ལགས་ནི་ཐོག་མར་ཤྲི་ལངྐ་ནས་ཡིན་པའི་རྒྱལ་སྤྱིའི་སློབ་ཕྲུག་ཞིག་ཡིན་པ་དང་ཁོང་རང་ཉིད་ཨོ་སྟྲེ་ལི་ཡའི་སྐད་ཡིག་དང་རིག་གཞུང་ལ་གོམས་པར་ལོ་འགའ་ཤས་འགོར་ཡོད་འདུག་ད་ཆ་ཁོང་གཏམ་བཤད་མཁན་དང། ཁེ་ལས་པ། ཡང་སློབ་སྟོན་པ་ཞིག་ཡིན་པས་ཁོང་གིས་དབྱིན་སྐད་མཐར་ཕྱིན་པ་མི་བཤད་མཁན་གྱི་གཞིས་སྤོ་བ་རྣམས་ལ་ཨོ་སྟྲེ་ལི་ཡའི་ནང་ལམ་ལྷོང་ཡོང་ཆེད་རང་ཉིད་སྒེར་དང་ལས་གནས་སུ་མི་གཞན་དང་འབྲེལ་མཐུད་ཀྱི་རྩལ་ཡར་རྒྱས་བཏང་ཐབས་གནང་དགོས་ཞེས

དེ་ཡང་ཏོག་དབྱིབས་ནད་ཡམས་སྐབས་ཨོ་སྟྲེ་ལི་ཡའི་ནང་ལས་ཀའི་ཆེད་འཕྲུལ་གློག་ཡོ་ཆས་བེད་སྤྱོད་བྱེད་པར་གྲ་སྒྲིག་གང་འཚམ་ཡོད་མེད་ཚོད་ལྟ་བྱས་ཡོད། RMIT ཡིས་བཏོན་པའི་སྙན་ཐོ་ཞིག་ལས་ལས་མི་བཞི་ཆ་གཅིག་གིས་ཁོ་ཚོར་ནད་ཡམས་སྐབས་འཕྲུལ་ལས་གསར་པ་བེད་སྤྱོད་བྱས་ནས་ལས་ཀ་བྱེད་བར་གདེང་ཚོད་མེད་པ་ཐོན་ཡོད་འདུག། སློབ་དཔོན་རམ་པ་སཱད་ལགས་ཀྱིས་མ་འོངས་པར་ཁོར་ཡུག་གསར་གཏོད་ཅན་ཞིག་གི་ནང་ལས་ཀ་བྱེད་ཐུབ་པ་ཡོང་ཆེད་མཐོ་སློབ་དང་ཤེས་ཡོན་ལྟེ་གནས་ཁང་སོགས་ནས་ཆ་འཇོག་ཡོད་པའི་སློབ་སྦྱོང་གནང་དགོས་ཞེས་ཁོང་གིས་གསུངས་དོན།
Last year through the Diploma of Digital Technology། ན་ནིང་ལོར་ང་ཚོས་གྲུ་འཛུགས་སྐྲུན་མཁན་མི་ལྔ་བཅུ་ང་གཅིག་ཙམ་ལ Diploma of Digital Technologies ཞེས་པའི་སྦྱོང་བརྡར་སྤྲོད་ནས་ཁོང་རྣམ་པ་ལས་ཀ་ཤོར་བ་ལས་སྐྱོབ་ཡོད། ལག་ཁྱེར་དེ་ཐོབ་རྗེས། མི་ཆ་ཚང་ལ་གྲུ་འཛུགས་སྐྲུན་མཁན་གྱི་ལས་རིགས་ནང་ལས་ཀ་རག་པ་བྱུང་ཡོད། དེ་ཡང World Economic Forum ཞེས་པ་སྟེ་འཛམ་གླིང་དཔལ་འབྱོར་མདུན་ས་ཡིས་བཏོན་པའི་སྙན་ཐོ་ཞིག་ལ་ལྟར་ན་ཚོང་ལས་འགན་འཛིན་པ་བརྒྱ་ཆ་དགུ་བཅུ་གོ་བཞི་ཙམ་ཞིག་གིས། ཁོ་ཚོའི་ལས་མི་རྣམས་ལས་གནས་སུ་རྩལ་རིགས་གསར་པ་ཞིག་ཤེས་ཐུབ་པའི་རེ་བ་བྱེད་ཀྱི་ཡོད་པ་ཐོན་ཡོད་འདུག་ཁོ་ཚོས་འབྱུང་འགྱུར་ལོ་ལྔའི་ནང་ལས་མི་རྣམས་ལ་དཔྱད་ཞིབ་ཀྱི་བློ་དང་དཀའ་ངལ་སེལ་ཐབས་ཀྱི་ཇུས། རང་ངོས་ཀྱི་སྟངས་འཛིན། བཟོད་སྒོམ། བརྟན་འགྱུར་ཐུབ་པ་སོགས་ཀྱི་ཁྱད་ཆོས་དགོས་མཁོ་ཆེན་པོ་ཡོད་པར་ངོས་འཛིན་བྱས་ཡོད་འདུག་མཐར་སློབ་དཔོན་རཱམ་པ་སཱད་ལགས་ཀྱིས་མ་འོངས་པའི་ལས་ཀའི་མདུན་ལམ་ཆེད་གསར་གཏོད་ཀྱི་བློ་དགོས་པ་ཡིན་ཞེས་ཁོང་གིས་གསུངས་དོན། I think about aged care and health care. ང་རང་ད་ལྟ་གནས་སྐབས་རིང་རྒན་གསོ་ཁང་དང་འཕྲོད་བསྟེན་ལྟ་སྐྱོང་གི་སྡེ་ཚན་ནང་འཕྲུལ་ལས་གསར་གཏོད་ཐོག་ལས་ཀ་བྱེད་བཞིན་ཡོད། ང་ཚོས་གསར་གཏོད་བྱས་པའི་འཕྲུལ་ལས་དེ་དག་ལམ་ལྷོང་ཡོང་ཆེད་ཐོག་མར་དཀའ་ངལ་ཞིབ་ཚགས་མགོ་ཚོད་པ་དགོས། དེར་བརྟེན། རྒྱབ་ལྗོངས་འདྲ་མིན་དང། བློ་གཤིས་མི་འདྲ་བའི་ལས་བྱེད་པ་ཡོངས་ཀྱིས་མ་འོངས་པར་ཐུགས་ཕན་གསོས་ངེས་རེད།